ཉེ་དུས་ཨ་མི་རི་ཀའི་ཆབ་སྲིད་ཚོགས་པ་གཉིས་བར་ལ་གཞུང་གི་དངུལ་རྩིས་འགྲོ་གྲོན་གཏོང་ཕྱོགས་ཐད་ལ་བསམ་ཚུལ་དང་ལངས་ཕྱོགས་མ་མཐུན་པ་ཆེན་པོ་བྱུང་ནས་ཨ་མི་རི་ཀའི་སྲིད་གཞུང་རེ་ཞིག་སྒོ་བརྒྱབ་གྲབས་ཀྱི་གནས་སྟངས་བྱུང་ཡོད་རེད། ད་ཐ་མ་དེ་ལ་ཆབ་སྲིད་ཚོགས་པ་གཉིས་ཀྱིས་གནས་སྐབས་ཉིན་གྲངས་བཞི་བཅུ་ལྷག་ཙམ་གྱི་རིང་ལ་གཞུང་འབྲེལ་དངུལ་རྩིས་གཏན་འབེབས་བྱུང་སྟེ་གཞུང་སྒོ་རྒྱག་མི་དགོས་པའི་གི་གནས་སྟངས་བྱུང་ཡོད་རེད་ད་ཡིན་པ་ཡིན་ནའི་དོན་རྐྱེན་འདིའི་རྐྱེན་པས་གྲོས་ཚོགས་འོག་མའི་ཚོགས་གཙོ་སྐུ་ཞབས་ཀེ་ཝེན་མ་ཁ་ཐི་ཚོགས་གཙོའི་ལས་གནས་ནས་གནས་དབྱུང་གཏང་དགོས་པའི་གནས་སྟངས་བྱུང་ཡོད་པ་དང་གནས་སྟངས་འདི་གང་དག་ཨ་མི་རི་ཀའི་ལོ་རྒྱུས་ནང་ལ་བྱུང་མྱོང་མེད་པའི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་ད་གཟའ་འཁོར་འདིའི་ལས་རིམ་ནང་ལ། ཨ་རི་རླུང་འཕྲིན་ཁང་གི་ལས་བྱེད་དང་ནི་ཕལ་སྐད་གླེང་མོལ་ལས་རིམ་གཙོ་སྐྱོང་བ་པད་མ་བདེ་ཆེན་ལགས་གདན་ཞུ་བྱས་ནས་ད་ལྟའི་ཆ་ལ་ཚོགས་གཙོ་གནས་དབྱུང་བྱུང་བའི་གི་རྗེས་སུ་གནས་སྟངས་ག་འདྲ་ཆགས་ཡོད་མེད། གནས་སྟངས་འདི་གིས་ཨ་མི་རི་ཀའི་ཆབ་སྲིད་ལ་མཇུག་འབྲས་དང་ཤུགས་རྐྱེན་ག་འདྲ་ཡོང་ཡོད་མེད་དེ་ག་ནང་བཞིན་ཚོགས་གཙོ་གསར་པ་ལ་དཀའ་ངལ་ག་འདྲ་ཡོང་སྲིད་མིན་སོགས་ཀྱི་ཐད་ལ་བཀའ་མོལ་ཞུ་བའི་ཐབས་ཤེས་བྱེད་ཀྱི་ཡིན་ད་པད་མ་བདེ་ཆེན་ལགས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས་ནས། ལས་རིམ་འགོ་མ་བཙུགས་པའི་སྔོན་ལ་དང་པོ། སྒྲ་དེ་གཅིག་གསན་ན།

ནའང་ད་གོང་ལ་རྣམ་པ་ཚོས་གསན་པའི་སྒྲ་དེ་ཚོགས་གཙོ་ཀེ་ཝེན་མ་ཁ་ཏི་གནས་དབྱུང་གཏང་རྒྱུའི་གི་གྲོས་ཆོད་ལ་ཚོགས་གྲོས་ཚོགས་ཀྱི་འཐུས་མི་ཚོས་གི་འོས་འཕངས་པའི་རྗེས་སུ་གྲོས་ཚོགས་ཀྱི་ལས་རིམ་གཙོ་སྐྱོང་བས་འོས་བསྡུའི་གྲུབ་འབྲས་གསལ་བསྒྲགས་བྱས་པའི་སྒྲ་དེ་རེད། པད་མ་བདེ་ཆེན་ལགས་ངས་བཀའ་འདྲི་ཞུ་ཡ་དང་པོ་དེ་ད་གྲོས་ཚོགས་འོག་མའི་ཚོགས་གཙོ་དེ་ཨ་མི་རི་ཀའི་ནང་གི་མགོ་འཁྲིད་མཐོ་ཤོས་ཨང་རིམ་གསུམ་པ་དེ་ཆགས་ཀྱི་ཡོད་མ་ཟད། ད་ཨ་མི་རི་ཀའི་ལོ་རྒྱུས་ནང་ལ་ཚོགས་གཙོ་གནས་དབྱུང་བཏང་བའི་གི་གནས་ཚུལ་ཐོག་མ་དེ་ཡང་ཆགས་ཀྱི་འདུག་ད་ཁོང་ལས་གནས་ནས་ཀེ་ཝེན་མ་ཁ་ཏི་ལས་གནས་ནས་གནས་དབྱུང་བཏང་བའི་གནས་ཚུལ་དེ་ཐོས་པའི་སྐབས་སུ་ཁྱེད་རང་ལ་སྐབས་དེ་དུས་ཚོར་བ་འགྲོ་བྱེད་གང་འདྲ་བྱུང་ཚེ་དང་པོ། སྤྱི་ཟླ་བཅུ་པ་འདིའི་གི་ཚེས་གསུམ་གཟའ་མིག་དམར་གྱི་ཨ་ནི་དགོང་དྲོ་ཆུ་ཚོད་ད་བཞི་ལྔ་པ་ཟིན་མ་ཟིན་དེ་ལ་ཡག་ད་གིན་ང་རང་ཚོས་བཏང་བའི་གི་ད་སྒྲ་དེ་གི་གནས་ཚུལ་དེ་བྱུང་པ་རེད། དེ་འདྲ་བྱེད་དུས་ད་ད་ད་བར་དུ་འདས་པའི་ཟླ་བ་དགུའི་རིང་ག་ལ་ཡག་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་གནང་མཁན Kevin McCarthy གནས་དབྱུང་བཏང་བ་ད་ད་ལྟ་སྒྲ་འདི་ནང་ལ་གསན་པ་བྱས་པ་ཡིན་ན། གསན་པ་ལྟར་རེད་ད། ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོའི་ཞབས་བཀྱག་སྟོང་པ་ཡིན་ཟེར་བྱས་ད་གང་ལྟར་ཁོང་གནས་དབྱུང་བཏང་བྱས་འདུག་སེ་བྱས་རེད། ཨ་ནི་རྩ་བའི་དེའི་ཉིན་མོ་དེ་ད་ག་སོང་རེད། ཨ་མི་རི་ཀའི་ནང་ལ་ཡིན་ན་དཔེ་དེ་གནས་ཚུལ་ཆེ་ཤོས་དེ་རེད་ཨ་ནི་ཉིན་གང། གཟུགས་མཐོང་རླུང་འཕྲིན་ནང་ལ་བསྟན་བཞག་པ་རེད་བྱས་ཙང། ང་ཚོའི་ད་ག་ཟེར་དགོས་པ་རེད་མ་གཞི་གཞན་པ་དོ་སྣང་གནང་མཁན་མང་པོ་དེ་ག་གཟིགས་གནང་གི་ཡོད་ཀྱི་རེད་ཨ་ནི་ཉིན་གང་རེ་བ་ཅིག་ད་གཟུགས་མཐོང་རླུང་འཕྲིན་ལ་ག་རེ་ཡོང་གི་ཡོད་ན་སོ་སོའི་ལས་ཀའི་ཞར་དང་ཞོར་ལ་ཕར་ལྟ་གི་ལྟ་གི་བྱེད་དུས་ཨ་ནི། འདི་འདྲའི་བར་དུ་སླེབས་ཀྱི་རེད་བསམ་བྱུང་ཡོད་མ་རེད་དེ་ད་འོས་ཤོག་གི་གྲངས་ཀའི་ཆ་ནས་ཨ་ནི་ཉིས་བརྒྱ་བཅུ། ག་སོར་གནས་དབྱུང་བཏང་རྒྱུ་ཡོད་མ་རེད་ཟེར་ད་ཉིས་བརྒྱ་བཅུ་དྲུག་གིས་ཨ་ནི་བཏང་དགོས་རེད་ཟེར་བྱས་ཙང་ད་མང་མོས་ཀྱི་ཐོག་ནས་ཨ་ནི་ཁོང་འདུག་སེ་གནས་དབྱུང་ཕྱིན་པ་རེད་བྱས་ཙང་དེའི་གཅིག་ང་ལ་གང་འཚམ་ཧ་ལས་ཡར་རིར་ད་ཆགས་སོང་ཨེས་ན་དེ་འདྲའི་ར་ཨེ་ཡོད་བསམ་པ་ཡིན་ནས་ད་ཕྱིར་ལྟས་ལོག་བྱས་བསམ་བློ་བཏང་པ་ཡིན་ན་ད་ག་རང་ཡོང་ཡ་མ་གཏོགས་མེད་པ་འདྲ་བ་ཅིག་ཆགས་ཤག་བྱས་ཙང་རྩ་བའི་ད་དེའི་དངོས་གནས་ད་ལྟ་ང་རང་ཚོ་གསུངས་སོང་ཅིག་གིས་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་གནས་དབྱུང་བཏང་རེད་ཟེར་ཚོ་ད་རྒྱལ་རབས་ལོ་རྒྱུས་ནང་ལ་ཐེངས་དང་པོ་བྱུང་བ་ཅིག་རེད་ཤག་རྩ་བའི་ད་དང་པོ་ཅིག་ག་སོ་རེད་དེ་འདྲའི་ཀྱི་གནད་དོན་ཅིག་ད་ལོ་བརྒྱ། ལྷག་ཅིག་སྔོན་ལ་བྱུང་ཤག་ཨ་ནི་ཉིས་སྟོང་བཅོ་ལྔའི་ལོ་དེ་གཅིག་གཏོང་འགྲོ་འགྲོ་ཅིག་བྱས་པ་རེད་ཡིན་ནའི་ད་ག་སོ་རེད་དེ་གཏོང་མ་དགོས་ཡ་ཆགས་རེད་གང་ཡིན་ཟེར་ན་དོ་བདག་སོ་སོས་དགོངས་པ་ཞུས་པ་དེ་ངེས་ནས་བྱས་ཙང་དེ་འདྲའི་ཆ་ནས་ད་ད་རེས་དངོས་སུ་ཨ་ནི་གྲོས་ཚོགས་འོག་མའི་ཚོགས་གཙོ་གཅིག་གི་གནས་དབྱུང་དེ་ཡང་ཨ་ནི་གཅིག་གི་སྤྱི་མཐུན་ཚོགས་པ་རང་གི་ཁོངས་ཀྱི་ད་ཚོགས་གཙོ་དེ་སྤྱི་མཐུན་ཚོགས་པའི་འཐུས་མི་ཞིག་གིས་གྲོས་འཆར་བཏོན་བྱས་བྱས་ནི་སྤྱི་མཐུན་ཚོགས་པའི་འོས་མི་བརྒྱད་ཀྱིས་ད་ལྟའི་རྒྱབ་སྐྱོར་དང་ཕྱོགས་འགལ་ཞུས་ནས་མི་འདུག་ད་གཞུང་འཛིན་དམངས་གཙོ་ཚོགས་པའི་འཐུས་མི་དེ་ངོ་བཅར་ཞུས་པ་ཚང་མས་ཀྱིས་ག་སོ་རེད་ད་གྲོས་ཆོད་འདི་ལ་ཡང་རྒྱབ་སྐྱོར་བྱས་བྱས་ནི་ཁོང་ད་གནས་དབྱུང་བཏང་ཐུབ་པ་བྱུང་པ་རེད་ལགས། ད་ཅིག་གྲངས་མང་ཆབ་སྲིད་ཚོགས་པའི་ཀྱི་འཐུས་མི་བརྒྱ་ཆ་དགུ་བཅུ་ལྷག་གིས་ད་རྒྱབ་སྐྱོར། ཚོགས་གཙོ་ཀེ་ཝེན་མ་ཁ་ཏི་ལ་རྒྱབ་སྐྱོར་བྱེད་ཀྱི་བྱེད་བཞིན་ཡོད་པ་ལ་ལྟོས་མེད་ལ། སྤྱི་མཐུན་ཆབ་སྲིད་ཚོགས་པའི་ཀྱི་འཐུས་མི་ཉུང་ཤས་ཀྱིས་གྲོས་ཚོགས་ཀྱི་ཚོགས་གཙོ་ཀེ་ཝེན་མ་ཁ་ཏི་ལས་གནས་ནས་གནས་དབྱུང་བཏང་ཐུབ་པ་དེ་ག་འདྲ་བྱས་ནས་བྱུང་ཡོད་རེད། ལགས་འོང་ད་ལྟ་དེའི་རྩ་བའི་གནས་ཚུལ་མང་པོ་ཅིག་གི་ཐད་ཁོང་དང་པོ་ཨ་ལས། ད་ལོའི་སྤྱི་ཟླ་དང་པོའི་ནང་ལ་གྲོས་ཚོགས་ཀྱི་ཚོགས་གཙོ་འཁོད་ཡ་སྐོར་ལ་སྐུ་ངལ་ཞེ་པོ་ཅིག་བྱུང་སོང་བ་ཅིག་ཚོགས་གཙོ་འཁོད་ཡ་ལ་ཡ་ཨ་ནི་གྲོས་ཚོགས་ནང་ལ་འོས་བསྡུ་ཐེངས་གཅིག་བྱས་གཉིས་བྱས་གསུམ་བྱས་ད་དུང་མང་མོས་མ་རག་མ་རག་བྱས་ཕྱིན་ཨ་ནི་མཐའ་མ། ད་འོས་ཤོག་གི་ཐེངས་བཅོ་ལྔ་པའི་སྐབས་ལ་ཡང་གཞི་ནས་མང་མོས་ཐོབ་ནས་ཁོང་འཁོད་པ་རེད་འདི་ད་ག་རང་ནས་ད་ཁོང་ལ་ཡང་རྒྱབ་སྐྱོར་འདི་ཞེ་པོ་ཅིག་བྱེད་མཁན་ཉུང་ཉུང་ཡིན་པ་འདི་གསལ་པོ་ཞེ་པོ་ཅིག་ཆགས་པ་རེད་ད་ག་ནང་བཞིན་རྒྱབ་སྐྱོར་ཉུང་ཉུང་ཞུ་ནས་ད་ལྟ་གསུངས་སོང་ཅིག་གི་བརྒྱ་ཆ་དགུ་བཅུའི་ནང་ཁོ་རང་འདོད་པ་ཡོད་པ་ཡིན་ནའི་ཡིན་ནའི་སྤྱི་མཐུན་ཚོགས་པ་རང་གི་ནང་ལ་དཔེ་འདི་ད་སྐུ་ཞབས Trump གི་རྗེས་འབྲང་བ།

ཅིག་གི་ག་སོ་རེད་ཚོགས་གཙོ་ཅིག་བསྐོས། བསྐོས་ཡག་གི་འདོད་པ་མེད་པ་དང་ད་ག་ནང་བཞིན་སོ་སོའི་གི་འདོད་དོན་མང་པོ་ཞིག་སྒྲུབ་ཡག་ད་ཁོ་རང་ཚོའི་གི་རེ་བ་མང་པོ་ཞིག་བཏོན་བྱས་བྱས་ད་དེ་ཚོ་དགོས་འདུན་མང་པོ་ཞིག་བཏོན་བྱས་ཙང་དེ་ཚོ་སྒྲུབ་གི་ཡིན་ད་ཁས་ལེན་མ་བྱས་བར་དུ་འོས་མ་བླུགས་བྱས་བྱས་ནི་མཐའ་མའི་གི་དེ་ཚོའི་ནང་ནས་དགོས་འདུན་ཅིག་ག་རེ་ཆགས་རེད་ཟེར་ན་ད་དགོས་འདུན་དེ་མ་ཟེར་ནས་འདི་བཏོན་བྱས་བྱས་ནི་ད་གལ་སྲིད་ཚོགས་གཙོའི་གི་ཁོ་རང་ཚོ་འདོད་པ་ཡོད་པའི་ལས་ཀ་མ་བྱས་པ་བྱས་ཨེ་ནི་ཁོ་ནི་ཚོགས་གཙོ་ལ་ཡང་ཡིད་ཆེས་བརླག་པ་ཡིན་ན་ཨེ་ནི་མི་གཅིག་ཚོགས་མི་གཅིག་གིས་གཅིག་མི་རོ་ཨང། རང་འོས་མི་གཅིག་ཚོགས་མི་གཅིག་གིས་བས་དེ་ཨེ་ནི་ཚོགས་གཙོ་ཕྱིར་འབུད་བཏང་པ་ཡོད་ས་ད vacate the chair ཟེར་ད་ག་སོ་རེད speaker གཅིག་གྲོས་ཚོགས་འཐུས་མི་གཅིག་གིས་གྲོས་ཚོགས་ཚོགས་གཙོ་གནས་དབྱུང་བཏང་ཆོག་གི་ཡོད་ས་རེད་གཅིག་གིས་གྲོས་འཆར་གཅིག་བཏོན་པ་ཡིན་ནའི་བཏོན་ཆོག་ཡག་གི་འདི་ལ་ཡང་ཨེ་ནི་སྤྱི་མཐུན་ཚོགས་པའི་གི་འཐུས་མི་ཚོའི་དེའི་སྐབས་དེ་ལ་ཡང་སྤྱི་མོས་ཀྱིས་ད་འགྲིག་གི་རེད་ཟེར་བྱས་པ་རེད་ད་དེ་འདྲའི་གཅིག་བྱས་ན་ནི་དེ་འདྲའི་རྩ་བ་ནས་ཡོང་གི་མ་རེད་བསམ་བྱུང་ཡིན་གྱི་རེད་དེ་ད་ད་རེས་ཨེ་ནས་ཡིན་སྐུ་ཞབས་མེག་གྷེས་ཀྱིས་དེའི་ཕྱིར་གྲོས་འཆར་དེ་གཟའ་ཟླ་བར་བཏོན་གཟའ་མིག་དམར་ཉིན་མོ་དེ་ཨེ་ནས་ཡིན། སྐུ་ཞབས་མེག་ཁཱ་ཐི་ཀྱིས་ཡིན་ནའི་གཅིག་གི་ཕལ་ཆེར་དེ་འདྲའི་ད་ཡོང་གི་མ་རེད་དགོངས་ཡིན་གྱི་རེད་ག་ཡིན་ཟེར་ན་དེའི་ཉིན་མོ་དེ་བས་དེ་གྲོས་ཚོགས་ཉིན་གུང་ཚོགས་པ་དང་ལམ་སང་ད་འོས་བླུག་བྱས་རྗེས་ཨེན་འོས་ཅིག་བླུགས་ཨེན་འོས་བླུག་དུས་ད་གིན་ཞུས་པའི་ད་གྲུབ་འབྲས་དེ་བྱུང་པ་རེད་བྱས་ཙང་འདི་བྱེད་དུས་གཅིག་ནི་གལ་ཆེ་ཤོས་གཅིག་ལ་ཡག་རྒྱུ་མཚན་ར་བ་དེ། ད་ཁོང་ལ་ཡག་ད་ཡིད་ཆེས་བློས་འགེལ་བྱེད་མ་ཐུབ་པའི་གི་གནས་ཚུལ་དེ་ཆེན་པོ་ཞེ་པོ་ཅིག་རེད་ཤག་ཁོ་རང་ཚོའི་གྲོས་ཚོགས། སྤྱི་མཐུན་ཚོགས་པའི་ཁོངས་ནང་ལ་ཡིན་པ་ཡིན་ནའི་ཨེན་ཁོང་གི་དེ་སྔ་ཨེ་ནི་ཁས་ལེན་བྱས་པ་མང་པོ་ཞེ་པོ་ཅིག་བྱས་མ་བྱུང་ཨེ་ཁ་དན་ཚིག་གནས་མ་སོང་ཨེ་ནི་ད་ག་ནང་བཞིན་ཁོང་གི་ཨེ་ནི། ད་ད་ད་ཉེ་ཆར་གཟའ་འཁོར་སྔོན་མའི། སྐབས་ལ་ཡ་ད་གནས་ཚུལ་ཆེན་པོ་ཞེ་བོ་དེ་ཅིག་ཨ་མི་རི་ཀའི་གཞུང་ད་སྔོན་རྩིས་ཆོག་མཆན་མ་སྤྲད་པའི་ཆ་ནས་སྒོ་བརྒྱབ་ཡག་གི་ཉེན་ཁ་ཡོད་ས་རེད་ཨེ་མཐའ་མ་ར་བ་དེ་ལ་ཡ། ཡང་ཡང་ད་ལྟའི་འཐུས་མི་དེ་ཚོས་གི་དགག་པ་མང་པོ་ཞིག་བརྒྱབ་ནས་ད་ག་ད་སྤྱི་མཐུན་ཚོགས་པ་རང་གི་ཐོག་ནས་མང་མོས་ཡོང་ཡག་མེད་ཙང་ཨེ་ནི། ད་དམངས་གཙོ་ཚོགས་པའི་གི་འཐུས་མི་ཚོ་མཉམ་དུ་རུབ་བྱས་བྱས་ནས་ཨེ་ནི་ཚོགས་གཙོས་ད་མཐའ་མ་ར་བ་དེ་སྲིད་གཞུང་སྒོ་བརྒྱབ་མ་དགོས་པའི་གི་ཨེ་ནི Continued Resolutions བྱས་བྱས་ནས་ད་ག་ད། ད་འདི་ནས་སྤྱི་ཟླ་བཅུ་པའི་བཅུ་གཅིག་པའི་ཚེས་བཅུ་བདུན་བར་དུ་བྷ་བྷི་གྷལ་དུ་མ་གཙོ་བཏང་ཐུབ་རོགས་ཡང་འདི་ལས་ད་བེད་དེ། དམངས་གཙོ་ཚོགས་པ་དང་ལག་འབྲེལ་བཏང་སོང་བཤད་ནས་འདི་འདྲའི་ཆ་ནས་རྒྱུ་མཚན་ཆེན་པོ་གཅིག་ཆགས་ཤག་ལགས། སྤྱི་མཐུན་ཚོགས་པའི་གི་གྲོས་ཚོགས་ཀྱི་འཐུས་མི་བརྒྱ་ཆ་དགུ་བཅུ་ལྷག་གིས་རྒྱབ་སྐྱོར་བྱེད་ཀྱི་ཡོད་པ་ལ་ལྟོས་མེད་ཨ་ནི་གྲོས་ཚོགས་ཀྱི་འཐུས་མི་རེ་ཟུང་གཅིག་གིས་གང་ལྟར་གནས་དབྱུང་བཏང་ཐུབ་པའི་གི་རྒྱུ་མཚན་གཅིག་དེ་ད་ལྟ་དགེ་ལགས་ཀྱི་གཙོ་བོ་གཅིག་ད་འདི་ཡིན་ས་རེད་གང་ལྟར་གྲོས་ཚོགས་ཀྱི་འཐུས་མི་གཅིག་གིས་དགག་པ་ཡོད་པའི་གི་གང་ལྟར་མོས་མཐུན་མེད་པའི་གི་གྲོས་འཆར་གཅིག་བཏོན་ནས་ཚོགས་གཙོ་གནས་དབྱུང་ལ་བཏང་ཡས་ཀྱི་གྲོས་འཆར་དེ་འདྲ་གྲོས་ཚོགས་ནང་ལ་ཁྱེར་ཡོང་ཐུབ་ཡས་ཀྱི་གནས་སྟངས་གཅིག་ཡོད་པ་དང་ཆབས་གཅིག་ལ་ཡང་གྲོས་ཚོགས་ནང་ལ་ད་ལྟ་སྤྱི་མཐུན་ཚོགས་པའི་ཀྱི་གྲངས་མང་གི་གྲངས་ཀ་མང་བའི་གི་ཚད་གཞི་དེ་གང་ལྟར་ཞེ་བོ་གཅིག་ཉུང་ཉུང་ཡོད་པ་ད་དེ་སྔ་གཅིག་ཀེ་ཝིན་མ་ཁ་ཏི་གྲོས་ཚོགས་ཀྱི་ཚོགས་གཙོ་ཆགས་པའི་སྐབས་སུ་ཡིན་པ་ཡིན་ནའི་སྤྱི་མཐུན་ཚོགས་པའི་གི་ཧ་ལམ་འཐུས་མི་ཡོངས་རྫོགས་པའི་གི་རྒྱབ་སྐྱོར་མ་བྱས་པ་ཡིན་ན་ནི་གྲོས་ཚོགས་གི་ཚོགས་གཙོ་ཆགས་མ་ཐུབ་པའི་གི་གནས་སྟངས་དེ་འདྲ་ཞིག་བྱུང་གི་རེད་སྐབས་དེ་འདྲའི་ལ་དེ་འདྲའི་གི་རྐྱེན་པས་ནི། གང་ལྟར་སྐུ་ཞབས Trump གི་རྗེས་འབྲང་བ་དེ་ཚོ་ཆ་ཚང་གི་གང་ལྟར་ཡང་མིན་ན་རྒྱབ་སྐྱོར་དགོས་ཀྱི་ཡོད་པ་དེ་མེད་པ་ཡིན་ན་ཡོད་མ་ལུག་གི་དེ་འདྲའི་གི་གནས་སྟངས་ཅིག་གི་ཆགས་ཀྱི་ཡོད་ས་རེད། ད་དེའི་གོང་ལ་ཅིག་གསུངས་རེད་དགེ་ལགས་ཀྱིས་ཨེ་ད། མེག་གྷེ་གཙོས་པའི་སྐུ་ཞབས་མེ་ཁཱེ་ཐི་ལ་རྒྱབ་སྐྱོར་གང་ལྟར་དགག་པ་བྱེད་མཁན་ཚོ་གི་ཤེའི་གཙོ་བོ་དེ་ཁ་དན་ཚིག་ལ་དེའི་གོང་ལ་ཁས་ལེན་བྱས་པའི་གི་ད་ཅིག་ལས་དོན་མང་པོ་ཅིག་འགྲུབ་མ་སོང་ལབ་ནས་གསུང་གི་ཡོད་རེད་ཡིན་པ་ཡིན་ནའི་སྐུ་ཞབས་མེ་ཁཱེ་ཐི་གནས་དབྱུང་བཏང་བའི་རྗེས་སུ་གསར་འགོད་ལྷན་འཛོམས་གཅིག་གི་སྐབས་སུ་ཁོ་རང་གིས་གསུང་བ་ལ་བྱས་པ་ཡིན་ན། དེའི་གོང་ལ་ཁས་ལེན་བྱས་པ་ཆ་ཚང་ཅིག་འགྲུབ་ཡོད་པ་མ་ཟད། གལ་གནད་ཆེ་བའི་གི་སྤྱི་མཐུན་ཚོགས་པའི་གི་ད་གང་ད་རྙིང་ཞེན་ཅན་གི། ད། ལས་དོན་ཟི་ནས་ད་གང་ད་སྲིད་ཇུས་གལ་ཆེན་པོ་གནད་འགག་ཆེན་པོ་མང་པོ་ཞེ་པོ་ཅིག། བསྒྲུབས་ཡོད་པའི་སྐོར་ལ་ཅིག་གསུངས་སོང་ད་འདི་ནས་ངས་བཀའ་འདྲི་ཞུ་ཡ་གཞན་པ་དེ་གཅིག་འདི་ཡིན། ཁ་སང་འདྲ་བ་ཅིག་ལ་ཡང་བརྙན་འཕྲིན་ལས་རིམ་གཅིག་གི་ནང་ལ། གྲོས་ཚོགས་འཐུས་མི་གཅིག་གིས་གསུང་མཁན་དེ་ད་རེངས་དེ་སྤྱི་མཐུན་ཚོགས་པའི་གི། ཚོགས་གཙོ་གནས་དབྱུང་བཏང་བ་ཅིག་ཆགས་ཀྱི་ཡོད་མ་རེད། ག་ལ་ན་སྤྱི་མཐུན་ཚོགས་པའི་གི་གྲོས་ཚོགས་འཐུས་མི། བརྒྱ་ཆ་དགུ་བཅུ་ལྷག་གིས་ཁོ་རང་ཁོང་ལ་རྒྱབ་སྐྱོར་བྱས་ཡོད་རེད། ཡིན་པ་ནི། གནས་དབྱུང་བཏང་བ་དེ། དམངས་གཙོ་ཚོགས་པ་དང་སྐུ་ཞབས་མ་ཁ་ཏི་ལ་རྒྱབ་སྐྱོར་བྱེད་མཁན་ཉུང་ཤས་གཅིག་གིས་གནས་དབྱུང་བཏང་བ་ཡིན་དུས་ཙམ་པ། མང་བ་དེ་དམངས་གཙོ་ཚོགས་པ་ཆགས་དུས་ཙམ་པ་དམངས་གཙོ་ཚོགས་པའི་གི་གྲོས་ཚོགས་ཀྱི་འཐུས་མི། གྲོས་ཚོགས་ཀྱི་ཚོགས་གཙོ་གནས་དབྱུང་བཏང་བ་ཅིག་ཡིན་པ་ཅིག་འགྲེལ་བཤད་རྒྱག་གི་འདུག་དེའི་ཐད་ལ་དགོངས་ཚུལ་འདྲ་བོ་ཅིག་ག་རེ་ཡོང་གི་རེད། ཨང་ཀི་ཨང་ཀི་རེད་པ་ལགས་ད་ག་རེ་ཟེར་ན་འོས་གྲངས་ཉིས་བརྒྱ་བཅུ་དྲུག་དང་ཉིས་བརྒྱ་བཅུ་ལ་སླེབས་དུས་མང་མོས་ཆེན་པོ་རི་བ་ད་ཚོགས་པ་ག་རེ་བཀའ་མོལ་གནང་ནས་མ་གནང་ནས་ད་དོན་དོན་དངོས་ཐོག་ནས་ཡིན་པ་ཡིན་ན་སྤྱི་མཐུན་ཚོགས་པའི་གི་ད་འཐུས་མི་བརྒྱ་ཆ་དགུ་བཅུ་ལྷག་དེ་གིས་སྐུ་ཞབས་མེ་ཀ་ཏི་ལ་ཡ་འདོད་པ་ཡོག་རེད་དེ་དམངས་གཙོ་ཚོགས་པའི་གི་འདོད་པ་ཡོག་མ་རེད་ཡིན་ནས་ད་གྲོས་ཚོགས་ཟེར་དུས་གྲོས་ཚོགས་ཀྱི་མི་སྒྲིག་འཛུགས་ཅིག་བྱེད་ཀྱི་ཡོག་རེད་ཡིན་དུས། དམངས་གཙོ་ཚོགས་པའི་གི་སྐུ་ཞབས་མེག་ཀ་ཏི་ལ་ཡ་འོས་པོ་ཅིག་གཟིགས་ཀྱི་ཡོད་ན་དམངས་གཙོ་ཚོགས་པའི་གིས་འོས་ཤོག་བླུག་གི་རེད་དེ་ཁོ་རང་ཚོའི་ད་ག་རང་བཞིན་ནང་ཁུལ་བཀའ་མོལ་ནང་ལ་ཡིན་ནས་ད་ཕུད་ནས་བློས་བཀལ་ཐུབ་ཡ་མི་འདུག་གཅིག་ནས་སྔན་མ་ག་རེ་ཟེར་སྤྱི་ཟླ་དང་པོའི་ཚེས་དྲུག་གི་ད་རྦད་དེ་ཨ་མི་རི་ཀའི་གྲོས་ཚོགས་ཐོག་ལ་འདི་འདྲའི་གི་ཟིང་ཆ་དེ་བྱུང་བའི་སྐབས་ལ་ཁོང་གིས་ད་བཀའ་མོལ་དྲག་པོ་ཞིག་གནང་ཡོད་འདུག་དེའི་རྗེས་ད་ག་རྦད་དེ་ཨེ་ནི་སྐུ་ཞབས Trump གི་བཞུགས་ས་རང་ལ་མར་ཕེབས་བྱས་བྱས་ནས་ཨེ་ནི་ཚུར་ད་དེ་འདྲའི་ཕྱིར་ལོག་སོང་ཟེར་རབས་དང་ད་ག་ནང་བཞིན་ད་ད་ལྟ་སྤྱི་མཐུན་ཚོགས་པའི་འཐུས་མིའི་ནང་ལ་སྐུ་ཞབས Jim Jordan ཟེར་མཁན་ཚོ་དང་དེ་ཚོ་རྦད་དེ་ཞེ་པོ་ཅིག་ག་རེ་ཟེར་དགོས་རེད་ཕྱོགས་གཅིག་ལ་ལྷུང་མཁན་ཨེ་ནི་སྐུ་ཞབས Trump རང་གིས་ག་རེ་ཨེ་ད་རྫོང་རྣམ་ཐོན་ལ་ཕེ་ཁའེ་ཁྲང་གིས་དེ་ཚོ་གིས་དཔེ་དེ་ཤུགས་རྒྱབ་བྱས་ནས་ཨེ་བའི་སྲིད་འཛིན་བའི་ཏན་ཨེ་གནས་དབྱུང་བཏང་ཡག་ཐོག་ལ་ཡང་ཨེ་གྲོས་ཚོགས་ཀྱིས་ཨེ་ཤུགས་རྒྱག་གི་ཡོད་ཟེར་དུས་ད་སྐུ་ཞབས་མེ་ཀ་ཏི་གིས་ཨེ་ཁོ་ཚོ་ངོ་མ་ཆོད་པ་བྱས་བྱས་ནས་ཡང་དེ་འདྲའི་ཚོགས་ཆུང་ཅིག་བཙུགས་རྗེས་ད་ལྟའི་ཆ་ལ་ཡང་ད་བའི་སྲིད་འཛིན་བའི་ཏན་ལ་དངོས་གནས་བྱས་ན་ད་ལྟའི་ཆ་ལ་དཔང་རྟགས་མཁན་དོན་ཡག་དེ་བྱུང་ཡོད་མ་རེད་ཡིན་ནས་བའི་ཡང་གནས་དབྱུང་བཏང་ཡག་གི་ཅིག་གི་བརྒྱུད་རིམ་ཅིག་ནང་ལ་ཡང་བའི་ཚུགས

ཁོང་གི་བཀའ་མོལ་དེ་ཚོ་རྦད་དེ་འཁྲུལ་ལོག་ཐེབས་ཀྱི་འདུག་ཡིན་དུས་ཡིན་དུས་ཁོང་ལ་ཡ་བློས་བཀལ་ཐུབ་ཡ་མི་འདུག་ཁོང་ལ་དྲང་ཚུགས་བརྟན་པོ་མི་འདུག་བྱས་བྱས་ནས་དམངས་གཙོ་ཚོགས་པས་ད་ག་གསུང་གི་ཡོག་རེད་བྱས་ཙང་ད་ད་ལྟའི་སྐབས་དེ་ལ་ཡ། སྤྱི་མཐུན་ཚོགས་པ་དང་དམངས་གཙོ་ཚོགས་པ་ག་རེ་གསུང་ནས་མ་གསུང་ནས་གྲོས་ཚོགས་འོག་མའི་ནང་ལ། མང་མོས་ཀྱི་འོས་ཤོག་གི་ཐོག་ནས་ཨེ་ནི། ཚོགས་གཙོ་གནས་དབྱུང་བཏང་བ་འདྲ་བོ་ཅིག་ཆགས་འདུག་བ། ཆབ་སྲིད་ཚོགས་པ་གཉིས་ཀའི་གི་གྲོས་ཚོགས་འཐུས་མི་མང་པོ་ཅིག་གིས། གྲོས་ཚོགས་ཀྱི་ད་ལྟའི་གནས་སྟངས་དེ་ད་ཟང་ཟིང་ཟིང་ཆ་ཅན་གྱི་གནས་སྟངས་ཅིག་ལ་ད Chaos ཟེར་གི་རེད་བ། གང་ལྟར་འདི་འདྲའི་གི་གནས་སྟངས་ཅིག་ལ་ལྷག་ཡོད་བ་ཅིག་འགྲེལ་བཤད་རྒྱབ་གི་འདུག་ཨ་ནི་ཨ་མི་རི་ཀའི་སྲིད་འཛིན། Joe Biden། གིས་ཁེ་སང་ཉི་མ་གཅིག་གཉིས་ཀྱི་ནང་ལ་གྲོས་ཚོགས་ཀྱི་ཚོགས་གཙོ་གནས་དབྱུང་བཏང་བ་འདིའི་ཐད་ལ། ཁོང་ལ་དགོངས་ཚུལ་ག་རེ་ཡོད་བ་ཅིག་འགྲེལ་བཤད་སྐྱོན་གནང་འདུག་དང་པོ་འདི་ཅིག་གསན་ན། House will now reorganize and select a new speaker. I know it's going to take some time, but I remind everyone We have a lot of work. We have a lot of work to do, and the American people expect us to get it done. More than anything, we need to change the poisonous atmosphere in Washington. You know, we have strong disagreements, but we need to stop seeing each other as enemies. སྲིད་འཛིན་མཆོག་གི་གསུང་ཡ་གཙོ་བོ་དེ་ད་གང་ལྟར་ཅིག་གི་ཆབ་སྲིད་ཚོགས་པ་གཉིས་ཀའི་གི་གྲོས་ཚོགས་འཐུས་མི་ཚོ་ལ་འགན་མང་པོ་ཅིག་ཡོད་རེད་ལས་དོན་སྒྲུབ་དགོས་ཡ་མང་པོ་ཞེ་བོ་ཅིག་ཡོད་རེད་དེ་འདྲ་ཡིན་པ་སོང་ཙང་ཨ་མི་རི་ཀའི་མི་མང་ཚོ་གིས་རེ་བ་བྱེད་པ་ནང་བཞིན་གཅིག་གིས་གཅིག་ལ་དགྲ་ཁ་དེ་ལྟ་བུ་ངོས་འཛིན་མ་བྱེད་པ་བྱས་ནས་ལས་དོན་སྒྲུབ་དགོས་ཡ་དེ་ཚོ་གལ་ཆེན་པོ་ཡིན་པའི་སྐོར་ལ་གཅིག་གསུངས་སོང་ད་ལྟའི་ཆར་ལ་གྲོས་ཚོགས་གི་ཚོགས་གཙོ་མེད་པ་དང། ཨ་ནི་རིང་མིན་ཡང་ད་ཅིག་གི་ཉིན་གྲངས་དང་ཅིག་གཟའ་འཁོར་གཅིག་གཉིས་ལྷག་གསུམ་དེ་འདྲས་གང་ལྟར་ཚོགས་གཙོ་གསར་བ་འདེམས་ཐོན་བྱེད་མ་ཐུབ་པ་ཡིན་ན་དཀའ་ངལ་འགྲོ་ཅིག་ག་རེ་བྱུང་སྲིད་བ་རེད། ད་ལྟའི་ཆར་ལ་ཡར་གྲོས་ཚོགས་ཀྱི་གནས་སྟངས་འདི་ད་ཚིག་གཅིག་གི་ནང་ལ་ཞུས་པ་ཡིན་ན་ད་ཟིང་ཆ་ཆེན་པོ་ཞེ་པོ་ཆགས་བསྡད་པ་འདི་རེད། ཟིང་ཆ་ཆགས་ཡ་འདི་ག་ཡིན་ཟེར་ན་ད་ག་རེ་བྱེད་ནས་མ་བྱེད་ན་གྲོས་ཚོགས་ནང་ལ་ལས་དོན་འདི་ཚོགས་གཙོ་དབུ་བཞུགས་ཐོག་ནས་མ་གཏོགས་བྱེད་ཐུབ་ཡ་ཡོད་མ་རེད། ད་ལྟའི་ཆར་ལ་ཡར་ཚོགས་གཙོ་ཡོད་མ་རེད། ཚོགས་གཙོའི་གི་ལས་ཚབ་ཟེར་མཁན་འདི་ད་ལྟ་བྱེད

རེད་ད་དཔེར་ན་ག་སོ་རེད་ཨ་མི་རི་ཀའི་གི་ཉིས་སྟོང་ཉི་ཤུ་རྩ་བཞི་གི་སྔོན་རྩིས་དེ་གཏན་འབེབས་བྱེད་ཐུབ་གི་ཡོག་མ་རེད་དེ་ཁོ་ཚོས་སྤྱི་ཟླ་བཅུ་གཅིག་པའི་ཚེས་བཅུ་བདུན་བར་དུ་ཕར་ཕྱིར་འགྱངས་བཏང་ནས་བཞག་ཡོག་རེད་དེའི་བར་དུ་ཨ་ནི་གལ་སྲིད་དེ་གྲོས་ཚོགས་ཚོགས་མ་ཐུབ་ན་དེ་བས་ཀྱང་ཕར་འགྱངས་རྒྱུ་རེད་སྲིད་གཞུང་སྒོ་རྒྱབ་སྲིད་གི་རེད་གནས་སྟངས་དེ་ནས་མར་སྡུག་ལ་མ་གཏོགས་འགྲོ་ཡ་ཡོག་མ་རེད་ཡིན་དུས་ད་ཚོགས་གཙོ་བསྐོ་རྒྱུ་གལ་ཆེན་པོ་ཞེ་པོ་ཅིག་རེད་ཚོགས་གཙོ་བསྐོ་ཡག་ལ་ད་གལ་སྲིད་ནས་གཅིག། ད་ལྟ་སྐུ་ཞབས་མེག་ཀར་ཐི་ད་གནས་དབྱུང་བཏང་ཚར་མ་ཐག་ནས་ད་ག་བཀའ་མོལ་འདི་ཡོང་གི་ཡོད་རེད་ད་ཚོགས་གཙོ་སུ་སུ་གནང་གི་རེད་ད་དེའི་ནང་ནས་ཅིག་ཚོགས་གཙོ་བྱེད་འདོད་ཡོད་གསུང་མཁན་ད་ལྟའི་ཆར་ལ་ཡར་གྲོས་ཚོགས་སྤྱི་མཐུན་ཚོགས་པའི་གི་ངོས་ནས་ནང་ལོགས་ནས་ཨ་ནི་སྐུ་ཞབས་ད་མེག་ག་སོ་རེད་མེག་ཀར་ཐི་གི་བྷ་ལི་ཡཱ། ཏུ་རུང་གི་རིན་པོ་བྱེད་ཀྱི་ཡོད་རེད་ཁོང་གཅིག Steve Scalise དང Jim Jordan ཁོང་གཉིས་ནི་ད་ལྟའི་ཆར་ལ་ཡ་ཨེ་ནི་ང་གཉིས་འོས་མི་ལ་བཞེངས་ཀྱི་ཡིན་ཟེར་བྱས་གསུངས་ཡོད་རེད་ད། ད་དུང་གཞན་པ་འདྲས་བཞེངས་སྲིད་ཀྱི་རེད་ད། ད་ལྟ་གཟའ་འཁོར་རྗེས་མའི་གཟའ་མིག་དམར་ལ་གཞི་ནས་ཨེ་ནི་གནད་དོན་དེའི་ཐོག་ལ་སྐད་ཆ་བཤད་ཡ་རེད་གཟའ་ལྷག་པ་ཕུར་བུ་དེའི་བར་ལ་ཡ་འོས་བསྡུ་ཡག་རེ་བ་བྱེད་གི་ཡོད་རེད་ད་ཡིན་ནའི། མང་མོས་ཀྱི་རག་པའི་ཀྱི་འཐུས་མི་གཅིག་མ་བྱུང་པ་ཡིན་ན།

ད་ལྟའི་ཆར་ལ་ཡ་ག་རེ་བྱེད་དགོས་རེད་ཟེར་ན། ཉིས་སྟོང་ཉི་ཤུ་རྩ་བཞི་གི། ད། Spending Bill། ཟེར་རེད་འདི་འགྲོ་གྲོན་མང་པོ་ཞིག་བཏང་ཡ་རེད་བ། ལྷག་པར་དུ། ཕྱི་རྒྱལ་ཁག་ལ་ཡ། འགྲེམས་འཇོག་བྱས་པའི་དམག་མི་ཚོའི་གི། ད་ཅིག་གི་འགྲོ་གྲོན་རེད། ཨེ་ནི། མི་ཆོས་དགེ་བའི་རོགས་རམ། དེ་ཚོ་རེད། བྱས་ཙང་རོགས། དེ་འདྲས་མང་པོ་ཅིག་གི་ད་རྒྱལ་སྲུང་གི་འདི་ཡེ་འདི་ད་ལྟའི་ཆར་འགྲིག་བསྡད་པ་འདྲ་པོ་ཅིག་ཡོད་རེད་དེ་ཡིན་ནའི། རྩ་བའི་ལས་དོན་མང་པོ་ཞེ་པོ་ཅིག་གི་ཐོག་ལ་འགྲོ་གྲོན་བཏང་ཡག་གི་ཆོག་མཆན་དང་དེ་འདྲས་བསྡོམས་པའི། དེ་དང་འབྲེལ་བའི། ཁྲིམས་འཆར། བཅུ་གཉིས་ཚུལ་སྦྱོར་ཟླ་དེ་ཚོའི་གྲངས་དེ། ཐོག་ལ་ཡང་གུ་དུག་སྣང་ཆེན་བསྟན་པའི་སྣང་དགུ་སྐོར་དེ་བསྟན་པའི་མ་རྣམ་པ་ཡིན་ན་ལས་དོན་མང་པོ་ཞུ་བ་ཞིག་དགག་སྒྲུབ་སྐོར་ཨེ་ནི་དགག་རོ་དགག་རོ་ནི། སྲིད་གཞུང་སྒོ་རྒྱབ་པ་ཡིན་ན་ད་ཨེ་ནི་དེ་བག་ཡག་ཅན་གྱི་སྤྱི་གླིང་དེ་ཚོ་ཡིན་ནའི་རེད་ཨེ་ནི། འགྲེམས་སྟོན་ཁང་སྨི་སོ་ནི་ལ་སོགས་པ་དེ་ཚོའི་གྲངས་ཆེན་པོ་དེ་ཚོ་ཡིན་ནའི་རེད་ཨེ་ནི་གཅིག་གཞུང་གི་ལས་བྱེད་པ་ག་སོ་གླ་ཆ་མེད་པ་ཟེར་བ་དེ་ཚོ་ད་ད་ག་ལི་ག་ལི་ནས་ཡང་ཉིས་སྟོང་བཅུ་དགུ་གི་ཁྲིམས་གཞི་ཅིག་ཆགས་ནས་ཅིག་གི་གནས་སྐབས་རིང་ལ་གླ་ཆ་མེད་པའི་ལས་ཀ་བྱས་པ་ཡིན་ནའི་གླ་ཆ་གཞུག་གུ་རག་བསྡད་ཀྱི་ཡོད་རེད། ཨཱ་ནི་ཡང་ལས་ཀ་ཞིག་མང་པོ་གཅིག་ཡང་ག་སོར་ལས་ཀ་འདི་ཨཱ་ནི་གཅིག་ངེས་ཅན་དགོས་ངེས་ཅན་མིན་པ་ལ་ངོས་འཛིན་བྱས་བྱས་ནས་ཨཱ་ནི་ལས་ཀ་མེད་པ་ལ་ཕར་ཚུར་བསྡད་དགོས་ཡ་དང་ཨཱ་ནི་གང་དག་གཞུང་དང་འབྲེལ་བའི་ཀྱི་ལས་དོན་མང་པོ་ཞེ་བོ་ཅིག་ཨཱ་ནི་བྱེད་མ་ཐུབ་པ་ལ་ཡང་སླེབས་ཀྱི་ཡོད་རེད་བྱས་ཙང་ད་གྲོས་ཚོགས་ཚོགས་མ་ཐུབ་ན། རེད་ད། ལས་དོན་མང་པོ་ཞེ་བོ་ཅིག་རྒྱལ་ནང་དང་རྒྱལ་སྤྱི་དང་འབྲེལ་བ་ཡོད་པའི་ཀྱི། ད་གནད་འགག་ཆེ་བའི་ཀྱི་ལས་དོན་མང་པོ་ཅིག་སྒྲུབ་དགོས་ཡ་ལྷག་ཡོད་ས་རེད་འདི་ནང་ནས་སྲིད་འཛིན། Biden། གྱི་གནད་འགག་ཆེ་བ་ཆེ་ཤོས་གཅིག་དེ་ད་ལྟའི་ཆར་ལ་ཡུག་རེན་ནང་ལ་དམག་འཐབ་འགྲོ་བཞིན། འགྲོ་བཞིན་པའི་ཐད་ལ་གང་ལྟར་ཨ་མི་རི་ཀས་ཀྱི་རོགས་སྐྱོར་འཕར་མ་མང་པོ་ཞེ་བོ་ཅིག་ད། ད་ལྟ་བར་གནང་ཡོད་རེད། བྱེད་དུས་ཙམ་པ་ད་ལྟའི་ཀྱི་གནས་སྐབས་ཀྱི་དངུལ་རྩིས་འགྲོ་གྲོན་ནང་ལ་ཡུག་རེན་ལ་རོགས་རམ་བྱེད་ཡས་དེ་འཁོད་ཡོད་ས་མ་རེད།

ད་དེ་འདྲ་གཅིག་གིས་སྲིད་འཛིན་བཱ་ཏིན་གྱི་གསུང་ཡས་གཙོ་བོ་དེ་གལ་ཏེ་གྲོས་ཚོགས་ནང་ལ་གྲོས་ཚོགས་ཀྱི་ཚོགས་གཙོ་གནས་དབྱུང་བཏང་བ་དང་ཚོགས་གཙོ་གསར་བ་ཅིག་གང་ལྟར་མགྱོགས་པོ་འོས་འདེམས་བྱེད་མ་ཐུབ་པ་ཡིན་ན་གནས་སྟངས་འདི་ལ་སྲིད་འཛིན་ལ་བློ་འཚབ་ཡོད་པ་གཅིག་འགྲེལ་བཤད་བསྐྱོན་འདུག་ད་ཡིན་པ་ཡིན་ཨ་མེ་རི་ཀའི་གྲོས་ཚོགས་གྲོས་ཚོགས་ཀྱི་ཆབ་སྲིད་ཚོགས་པ་གཉིས་ཀའི་གི་གནད་ཡོད་འཐུས་མི་མང་པོ་གཅིག་གིས་ཡུཀ་རེན་ལ་མུ་མཐུད་ནས་རྒྱབ་སྐྱོར་བྱེད་ཀྱི་གང་ལྟར་ཆོད་སེམས་ཡོད་པ་དང་འདི་འདྲ་གཅིག་བཀའ་མོལ་གནང་འདུག་འདི་བྱེད་དུས་ཙམ་པ་ད་དེ་ནི་ད་གནད་འགག་གཅིག་དེ་འདི་ཆགས་ཀྱི་འདུག་ཨ་གྲོས་ཚོགས་ནང་ལ་ཚོགས་གཙོ་གསར་བ་ཅིག་ད་དུས་ཚོད་རིང་མིན་ལ་མ་ལྟོས་པའི་གང་ལྟར་ཚོགས་གཙོ་གསར་བ་ཅིག་སླེབས་ཀྱི་རེད། དེའི་གོང་ལ་ཀེ་པེ་མེ་ཅན་ལགས་ཀྱི་གསུང་ཡས་དེ་འདི་རེད། སྐུ་ཞབས་ཀེ་བེན་མེར་ཁ་ཏི་གནས་དབྱུང་བཏང་ཐུབ་པའི་ཀྱི་གནས་སྟངས་དེ་བྱུང་རྩ་གཙོ་བོ་གཅིག་དེ་གྲོས་ཚོགས་འཐུས་མི་གཅིག་གིས་དགག་པ་ཡོད་པ་ཡིན་ན་གྲོས་ཚོགས་ཀྱི་ཚོགས་གཙོ་གནས་དབྱུང་གཏོང་ཡས་ཀྱི་གྲོས་ཆོད་གྲོས་ཚོགས་ནང་ལོགས་ལ་འཁྱེར་ཡོང་ཐུབ་པའི་ཀྱི་གནས་སྟངས་འདི་ནི་བྱུང་བ་རེད་གསུང་གི་འདུག་ད་གནད་དོན་ཅིག་ཤེས་པ་མང་པོ་ཅིག་གིས་དེ་འདྲ་ཅིག་གསུང་གི་ཡོད་དུས་ཙམ་པ། གནས་སྟངས་འདི་ལ་ད་འགྱུར་བ་འགྲོ་ཡས་ཀྱི་ཅིག་དེ་འདྲས་ཟེར་གི་འདུག་ཟེར་གི་མི་འདུག་འགྱུར་བ་མ་འགྲོ་བ་ཡིན་ན། ད་ཡང་མ་འོངས་པའི་ཚོགས་གཙོ་ལ་དཀའ་ངལ་འདི་འདྲ་ཡོང་སྲིད་པ་མ་རེད། ལགས་འོང་ད་འདི་དཀའ་ངལ་ཆེན་པོ་ཞེ་པོ་ཅིག་རེད་ཤག་འདི་གིས་ད་ད་དོན་ཚན་འདི་འདྲས་བཅོས་པ་རེད་པ་ཅིག་གི་འཐུས་མི་གཅིག་ཡིན་ནའི། གཅིག་གིས་འདོད་པ་མ་ཁེངས་པ་བྱས་བྱས་ནས་གྲོས་ཚོགས་ཚོགས་གཙོ་ཨན་ཆི་བུས་བཏང་གི་ཡིན་ཟེར་ལབ་པ་ཡིན་ནའི་འདི་ཡིན་ན་གྲོས་ཆོད་བཏོན་ཆོག་གི་རེད་ཟེར་གྲོས་འཆར་བཏོན་ཆོག་གི་རེད་ཟེར་བཅོས་པ་རེད་པ་འདིའི་ཆ་ནས་ད་རེས་གནས་ཚུལ་འདི་བྱུང་བ་རེད་པ་བྱས་ཙང་འདིའི་ཐོག་ལས་ཨེ་ལས་པས་འདི་ད་ལྟ་དཔྱད་ཞིབ་མང་པོ་ཅིག་གསུང་གི་ཡོད་རེད་ལྷག་པར་དུ་ད་ལྟ་ཁ་སང་རང་ལ་ཨེ་ནི་གྲོས་ཚོགས། གོང་མའི་གྱི་སྤྱི་མཐུན་ཚོགས་པའི་གི་འགོ་ཁྲིད་སྐུ་ཞབས Mitch McConnell རང་གིས་བཀའ་མོལ་ད་ག་གནང་སོང་བར་གཅིག་དང་པོ་ད་ག་རང་གི་ཐོག་ལས་ད་གསར་འགོད་པ་ཚོའི་དྲི་བ་དང་པོ་ནི་ཁྱེད་རང་ག་རེ་དགོངས་ཀྱི་འདུག Speaker གི་འཆར་གཞི་རབ་ཅིག་ཡོད་རེད་དེ་གསར་འགོད་པའི་དྲི་བ་མ་བཀོད་གོང་ནས་ཁོང་གིས་ཨ་ནི་ང་དེ་རིང་སྐད་ཆ་གཅིག་བཤད་ཡོད་ཨ་ནི། གྲོས་ཚོགས་ཀྱི་ཚོགས་གཙོ་སུ་ཁུར་གྱི་ཡོད་ནའི། སུ་ཁུར་གྱི་ཡོད་ནའི། ལས་དོན་དང་པོ་དེ་བྱེད་ཡ་དེ། ཨ་ནི། ཚོགས་མི་གཅིག་གིས། ཚོགས་གཙོ། ཨ་ནི་ཕྱིར་འབུད་བཏང་ཡ་ལ་ཡང་གྲོས་ཆོད་གྲོས་འཆར་བཏོན་ཆོག་ཡ་གི། དོན་ཚན་འདི་མེད་པ་བཟོ་རོགས་བྱེད། བྱེད་ཅེས་ཁོང་གི་ད་བས་ཁོང་ཉམས་མྱོང་ཆེན་པོ་ད་ལོ་མང་པོ་ཕ་གིར་བཞུགས་པའི་ད་ཐབས་ཇུས་ད་ཚང་མ་མཁས་པོ་ཞེ་པོ་ཅིག་རེད་ད་ཁོ་རང་ཚོགས་པའི་གི། གྲོས་ཚོགས་འོག་མའི་ནང་ལ་ད་དེའི་དཀའ་ངལ་ཆེན་པོ་ཞེ་པོ་གཅིག་གཟིགས་བྱས་ནས་འདི་ཨེ་ནི་ཁོང་གིས་འདི་བྱས་པ་ཡིན་ན། ད་ལྟའི་གནས་སྟངས་ལྡོག་བྱས་པ་ཡིན་ན་ཨེ་ནི་གྲོས་ཚོགས་འོག་མའི་ནང་ལ་ཚོགས་གཙོ་གཅིག་རྒྱུན་དུ་གནས་ཐུབ་ཡ་དགོས་ར་མི་འདུག་འདི་འདྲས་བྱས་པ་ཡིན་ན་ང་ཚོས་གཞུང་འཛིན་ཐུབ་ཡ་ཡོད་མ་རེད་ང་ཚོ་གཞུང་འཛིན་དགོས་དགོས་ར་རེད་ཆབ་སྲིད་ག་ཚོད་རེད་འཛིན་སྐྱོང་ལས་ཀ་བྱེད་དགོས་དགོས་ར་རེད་འདི་བྱེད་དུས་སྒང་ལ་ལས་ཀ་དངོས་གནས་སྒྲུབ་ཡ་ལ་ཡ་འདི་འདྲའི་འདྲ་པོའི་གི་ཨེ་ནི་དོན་ཚན་འདི་འགོག་རྐྱེན་ཆེན་པོ་བཟོ་གི་འདུག་ཅེས་གསུངས་པ་རེད། བྱེད་དུས་སྒང་ལ་ད་ད་ལྟ། སུ་ཁུར་བ་ཡིན་ནའི་ད་ད་ད་ཁོ་རང་ཚོ་ནང་ལ་བཀའ་མོལ་ག་བཤད་ཀི་པ་རེད་ད་དེ་མེད་པ་དེ་ག་སོག་རེད་ད་པས་དོན་ཚན་འདི་མེད་པ་བཟོ་དགོས་འདུག་གསུང་གི་ཡོག་རེད། འདི་ལྟར་གནས་ཚུལ་ཚང་མ་དེ་སྤྱི་མཐུན་ཚོགས་པའི་ནང་བྱུང་བ་རེད་ད་ད་བར་དུ་དམངས་གཙོ་ཚོགས་པའི་ཀྱི་ཚོགས་གཙོ་པས་དེ་ལྕམ་ནན་སི་པི་ལོ་སི་ལོ་ག་ཚོད་བཞུགས་རེད་དེའི་སྔས་ལ་ཁོ་རང་ཚོ་གཞན་པ་ཚོ་ལོ་ག་ཚོད་བཞུགས་རེད། གནས་ཚུལ་ཅིག་ཡོད་མ་རེད་ད་སྤྱི་མཐུན་ཚོགས་པའི་ནང་ལ་དེ་སྔ་འདི་འདྲས་འདི་འདྲས་གཅིག་བྱུང་འདུག་བྱུང་འདུག་བྱས་པ་དེ་ཚོ་སྤྱི་མཐུན་ཚོགས་པའི་ནང་ལ་བྱུང་ཤག་བྱས་ཙང་ད་དེའི་ཐོག་ལ་ད་རེའི་སྤྱི་མཐུན་ཚོགས་པ་ཚོའི་དགོངས་པ་ཞེ་པོ་ཅིག་རྒྱ་ཆེན་པོ། འཕྲལ་ཕུགས་རྒྱང་གསུམ་གྱི་དགོངས་པ་མ་བཞེས་པ་ཡིན་ན། དོན་ཚན་ད་ག་རང་གི་ཐོག་ནས་དཀའ་ངལ་མང་པོ་ཅིག་འཕྲད་ཀྱི་ཡོད་རེད་ཨེ་འདི་ནས་མཇུག་མ་དེ་ག་འདྲས་ཆགས་མ་ཆགས་ས་དེ་ནི་ད་མི་སུ་སླེབས་མ་སླེབས་རེད་ཤག་ད་ལྟའི་ཆར་ལ་དེ་འདྲ་གནད་དོན་དཔྱད་ཞིབ་པ་ཅིག་དཔྱད་ཞིབ་པ་ཚོ་གིས་འགྲེལ་བཤད་སྐྱོན་གྱི་ཡོད་རེད་གྲོས་ཚོགས་ཀྱི་གནས་སྟངས་དེ་ཟིང་ཆ་ཆེ་བ་ཟང་ཟིང་ཆེ་བའི་གི་གནས་སྟངས་ཅིག་ཡིན་པ་ཅིག་འགྲེལ་བཤད་སྐྱོན་གྱི་ཡོད་རེད་རྒན་པདྨ་བདེ་ཆེན་ལགས་ཀྱིས་དེ་ག་རང་འདྲ་པོ་ཅིག་གསུངས་སོང། འདི་བྱེད་དུས་ཙམ་པ་གྲོས་ཚོགས་ཀྱི་ཚོགས་གཙོ་ལས་གནས་ནས་གནས་དབྱུང་བཏང་བ་ད་འདི་གི་ལས་ཁག་དེ་དམངས་གཙོ་ཚོགས་པ་ལ་ཡོད་ནའི་འདྲ་གང་ལྟ་སྤྱི་མཐུན་ཚོགས་པའི་གི་གྲོས་ཚོགས་འཐུས་མི་ཉུང་ཤས་ཅིག་ལ་ཡོད་ནའི་འདྲ་སུ་ལ་ཡོད་བ་ཡིན་ནའི་ཕུགས་ཀྱི་ད་མ་འོངས་པ་ལ་ད་གཅིག་ལོ་གཅིག་གི་རྗེས་སུ་སྲིད་འཛིན་གྱི་ཨ་མི་རི་ཀའི་སྲིད་འཛིན་གྱི་འོས་བསྡུ་གྱི་འགྲན་རྩོད་དེ་ཚོ་ད་ལྟའི་ཆར་ལ་རྣོ་ངར་ཆེ་རུ་ཆེ་རུ་ཆེ་རུ་འགྲོ་བཞིན་པའི་ཀྱི་གནས་སྟངས་གཅིག་དང་ཨ་ནི་གྲོས་ཚོགས་ཀྱི་འཐུས་མི་ཕྱེད་ཀ་ལྷག་ཙམ་ཅིག་གི་འོས་བསྡུ་དེ་སླེབས་ཀྱི་ཡོད་རེད། འདི་ཚོའི་ཐད་ལ་ད་ཤུགས་རྐྱེན་འདྲ་པོ་ཅིག་ག་འདྲ་ཡོང་སྲིད་པ་རེད་མི་མང་ཁྲོད་ནས་གནས་སྟངས་འདི་ལ་ལྟ་ཕྱོགས་ཐད་ལ་ཅིག་ལས་ཁག་ཆེ་བ་དེ་སྤྱི་མཐུན་ཚོགས་པ་ལ་འགྲོ་སྲིད་པ་རེད་པས་ཅི་གས་གང་ལྟར་ལས་ཁག་ཟེར་ནའི་འདྲ་གང་ལྟར་ནོར་འཁྲུལ་འདུག་བསམ་ཡ་དེ་སྤྱི་མཐུན་ཚོགས་པ་ལ་གྱོང་དང་ཁེ་མང་ང་ཡོང་གི་རེད་པས་ཡང་མིན་ན་དམངས་གཙོ་ཚོགས་པ་ལ་གྱོང་དང་ཁེ་མང་ང་ཡོང་སྲིད་པ་རེད་གནས་སྟངས་འདི་ཚོའི་ཐད་ནས། ད་ངས་ཀྱི་ད་ད་ཁྱེད་རང་གི་གསུང་དུས་ད་ཅིག་ང་རའི་སྒེར་གྱི་བསམ་ཚུལ་རུ་བཤད་པ་ཡིན་ན། ད་འདི། གྲོས་ཚོགས། སྤྱི་མཐུན་ཚོགས་པ་ཡིན་པ་ཡིན་ན་དམངས་གཙོ་ཚོགས་པ་རེད་ཟེར་གྱི་རེད་དམངས་གཙོ་ཚོགས་པ་ནི་སྤྱི་མཐུན་ཚོགས་པ་ཁོ་རང་ཚོ་ནང་ཁུལ་མ་འཆམ་པའི་གི་གནས་ཚུལ་ཅིག་རེད་ཟེར་གྱི་རེད། ཡིན་ནའི་ད་ལྟ་དེ་འདྲའི་གི་གནས་ཚུལ་འདི། ཁེ་ས་སྐུ་ཞབས་མེག་ཀེ་ཏི་ཁོ་རང་གནས་དབྱུང་བཏང་པའི་རྗེས་ལ་གསུངས་སོང་བ། ང་གཞན་པ་གང་ཡང་ཤེས་ཡ་གི་མེད། ཁོ་ཚོས་ད་འདི་སུའི་གི་ལས་ཀ་བྱེད་ཀྱི་ཡོད་རེད་ཟེར་དུས་ཤེས་ཡ་གི་མེད། ཁོ་ཚོ་བརྒྱད་པོ་དེ་ཡིན། མི་བརྒྱད། སྤྱི་མཐུན་ཚོགས་པ་རང་གི་མི་བརྒྱད་པོ་དེ་གི་ད་ཤུགས་ཅིག་བརྒྱབ་ནས་ཨེ་ནི་དམངས་གཙོ་ཚོགས་པ་བྱུང་གི་རེད་ཁོ་རང་ཚོ་ཚང་མ་མི་ཁ་མཐུན་བྱས་ནས་ཕྱོགས་གཅིག་ལ་ཕྱིན་སོང་ཨ་ཅེ་ཨེ་ནི་དམངས་གཙོ་ཚོགས་པའི་ཡིན་ནས་དམངས་གཙོ་ཚོགས་པའི་དང་པོ་དེ་སྐོར་གླེང་མཁན་དེ་དམངས་གཙོ་ཚོགས་པ་མ་རེད་བ། གྲོས་འཆར་འདོན་མཁན་དེ་དམངས་གཙོ་ཚོགས་པ་མ་རེད་བ། ཨེ་ཁོ་རང་ཚོའི་ནང་ནས། དམངས་གཙོ་ཚོགས་པའི་གི་འོས་མ་འཕངས་ནས་དེ་ནས་གནས་སྟངས་ཅིག་པའི་དེ་འདྲ་ཅིག་འདུག་ག་ད་གང་ལྟར། ཚོགས་གཙོ་དང་སྤྱི་མཐུན་ཚོགས་པའི་གི་ད་ལྟའི་གི་སྤྱི་མཐུན་ཚོགས་པའི་གི་ཚོགས་མི་འཐུས་མི་ཚོ་གི་བར་ལ་འགལ་བ་ཇི་ཙམ་ཡོད་པ་དེ་ཁ་གསལ་པོ་ཅིག་རེད་ཨ་ནི་ཚོགས་གཙོ་གསར་པ་ཅིག་མ་འོངས་པ་ལ་འོས་འདེམས་བྱེད་ཡག་ལ་ཡང་དཀའ་ངལ་ཡོང་སྲིད་པ་རེད་ཨ་ནི་ལས་དོན་ཆེན་པོ་དེ་འདྲས་མང་པོ་ཅིག་སྒྲུབ་དགོས་དུས་ཙམ་པ་དམངས་གཙོ་ཚོགས་པའི་གི་རྒྱ་ཆེ་ས་ནས་བསམ་བློ་བཏང་ནས་གང་ལྟར་འོས་མ་འཕངས་ནས་དེ་ནི་བསྡད་པ་ཡིན་ན་སྐུ་ཞབས་མཱེ་ཀ་ཏི་མུ་མཐུད་ནས་གནས་གི་ཅིག་གནས་སྟངས་ཞིག་ཡོད་རེད་བ། ལགས་རེད་ངས་ཡང་དེ་འདྲ་རབ་ཅིག་བྱུང་ན་བསམས། ཡིན་ནས་ད་དམངས་གཙོ་ཚོགས་པ་ཁོ་རང་ཚོའི་རྒྱུ་མཚན་རོབ་ཏོག་བཤད་བསྡད་དུས། མཱེ་ཀ་ཏི་གི་ངོས་ནས། ད་ལྟ་བར་དུ་ཁ་དན་ཚིག་གནས་མ་སོང་དྲང་ཚུགས་བརྟན་པོ་བྱས་མ་སོང། ཡིན་དུས་ག་ལ་ཡ་ད་ཁོང་ཡ་ང་ཚོས་ཀྱི་ཁོང་སྐྱབས་ཡག་གི། སྐྱབས་འོས་པ་ཅིག་མཐོང་གི་མི་འདུག་ཅེས་བྱས་ནང་ཁུལ་བཀའ་མོལ་དེ་འདྲས་བྱུང་ཡོད་ས་རེད་བ་ཨེ་འདིའི་སྒང་དེ་ལ་ཡང་ཅིག་གིས་སྟབས་མ་ལེགས་པ་དེ་ལ་སྐུ་ཞབས་མཱེ་ཀ་ཏི་གིས་སང་ཉིན་འོས་བླུག་གི་ན་དེ་རིང་དེ་དེ་བ་བའི་དམངས་གཙོ་ཚོགས་པ་ལ་ཡ་སྡུག་རིགས་ངན་ཚད་ཞེ་བོ་གསུངས་ཞེས་པའི་གི་ཨེ་ནས་བརྙན་འཕྲིན་རྗེས་འགྲོ་བསྡད་ཀྱི་ཡོད་ས་རེད་བ། ཨེ་འདི་ཚོ། འདི་ཚོ་ཅིག་བྱས་ནི་ད་ག་རང་གི་ཐོག་ནས་དང་པོ་མི་ག་བཤད་ཅིག། ཏན་ཏན་རང་མེད་དེ་ངས་ད་ཁོ་རང་ལ་ཡ་ཅིག་འོས་དེ་མ་བླུགས་ནས་ག་སོར་པན་ནི་ཡོད་ད་ཡ་ལེ་གི་འོས་མ་བླུགས་དགོངས་འགལ་དེ་འདྲས་བྱུང་ཡོད་ས་རེད་དེ་ཡིན་ནི་ཁོང་གི་ཞལ་སྲུང་མ་ཐུབ་བྱས་བྱས་ནས་ཁོང་ཚོ་ལ་ཡ་སྐྱོན་བརྗོད་རེ་ཞུ་བྱེད་མགྱོགས་ཅིག་བརྙན་འཕྲིན་གྱི་ཨེ་ནི་དེ་དམངས་གཙོ་ཚོགས་པ་ཚོ་ནང་ཁུལ་ཚོགས་འདུ་ཚོགས་པའི་སྐབས་ལ་ཡ་འདི་སྟོན་བྱས་ད་ག་རང་གི་མི་མང་པོ་ཞེ་བོ་ཅིག་གི་བསམ་བློ་བསྒྱུར་བྱས་བྱས་ནས་ཨེ་ནི་ཚང་མ། པའི་སྟེ། རྒྱག་ཅིང་ཕྱུང་ཅིང་བྱས་བྱས་ནས་ཁོང་གནས་དབྱུང་བཏང་ཡ་རེད་ཡ་འདི་བྱས་ཤག་ད་དེ་ཚོ་གྲངས་ཚང་མ་ཅིག་ལྟ་མ་ལེ་བློ་ཕམ་པོ་རབ་ཅིག་རེད་གང་ཞེ་ན་ད་ནང་བཀྲ་མ་ཤིས་ན་ཕྱི་དོན་འགྲུབ་ཡག་ཡོད་མ་རེད་ད་གྲོས་ཚོགས་ནང་གི་ངས་རྩོད་དེ་རྒྱས་དེ་དངོས་གནས་ཁྲེ་བུ་རྒྱང་སོགས་བསམ་བློ་བཏང་ནས་དགོངས་པ་རྒྱ་ཆེན་པོ་བཞེས་ནས་ཁོ་རང་ཚོས་ཧ་རོ་བོར་བྱེད་མ་གནང་བ་ཡིན་ན་ད་དེ་འདྲའི་ཤ་ཅི་བདེ་བདེ་གི་རེད་ཨ་ནི་གཅིག་གིས་གཅིག་ལ་འཁོན་འཛིན་རང་བྱས། དུས་ཚོད་ཀྱིས་རྐྱེན་པས་དེ་རིང་གི་ལས་རིམ་འདི་འདི་ནས་མཚམས་བཞག་དགོས་ཐུག་སོང། དེ་རིང་གི་ལས་རིམ་འདིའི་ནང་ལོགས་ལ་ཨ་རིའི་རླུང་འཕྲིན་ཁང་གི་ལས་བྱེད་འབྲེལ་བ་དང་འཕེལ་རྒྱས་གླེང་མོའི་ལས་རིམ་གཙོ་སྐྱོང་བ་པདྨ་བདེ་ཆེན་ལགས་ཀྱིས་ད་ངེད་ཅག་ཨ་མི་རི་ཀའི་གྲོས་ཚོགས་འོག་མའི་ཚོགས་གཙོ་གནས་དབྱུང་བཏང་བའི་གི་གནས་སྟངས་ཅིག་བྱུང་ཡོད་རེད་གནས་སྟངས་འདིའི་ཐད་ལ་ད་གསར་འགྱུར་བརྒྱུད་ལམ་ཁག་མང་པོ་ཅིག་གིས་དོ་སྣང་ཆེན་པོ་དང་མི་མང་ཁྲོད་ལ་གླེང་སློང་ཆེན་པོ་ཞེ་བོ་ཅིག་བྱུང་གི་ཡོད་དུས་ཙམ་པ་ད་འདི་གི་གནས་སྟངས་དེ་གང་འདྲ་ཞིག་ནས་བྱུང་ཡོད་མེད་འདི་མཇུག་འབྲས་གང་འདྲ་ཡོད་མེད་འདི་གི་བརྒྱུད་རིམ་དེ་གང་འདྲ་ཞིག་ནས་བྱུང་ཡོད་མེད་འདི་འདྲའི་ཐད་ལ།